གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པའི་ཚེས་བཅུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ། ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ཚོས་མི་བཟང་པོ་ཞིག་བྱས་པ་ཡིན་ན་བོད་གངས་ཅན་ལྗོངས་ཀྱི་མཚན་སྙན་གོང་འཕེལ་ཡོང་བར་ཕན་ཐོགས་ཡོད་པ་བོད་རིགས་གཞོན་སྐྱེས་ཚོར་སེམས་བསྐྱེད་ངོ་སྤྲོད་སྐབས་བཀའ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་ཆུ་མཛོད་གསར་སྐྲུན་ཆེད་བོད་ནང་གི་རེབ་གོང་ཕྱོགས་ཀྱི་སྡེ་བ་བདུན་གྱི་ས་ཞིང་བཙན་འཕྲོག་བྱེད་བཞིན་ཡོད་པའི་སྐོར་དང། གནད་དོན་གླེང་མོལ་གྱི་ལེ་ཚན་ནང་བོད་མིའི་སྤྱི་ཚོགས་ཁྲོད།

བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ཚོས་མི་བཟང་པོ་ཞིག་བྱས་པ་ཡིན་ན་བོད་གངས་ཅན་ལྗོངས་ཀྱི་མཚན་སྙན་གོང་འཕེལ་ཡོང་བར་ཕན་ཐོགས་ཡོད་པ་བོད་རིགས་གཞོན་སྐྱེས་ཚོར་སེམས་བསྐྱེད་ངོ་སྤྲོད་སྐབས་བཀའ་གནང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གསན་རོགས་གནང། བཞུགས་སྒར་དུ་རྟེན་གཞི་བྱས་པའི་རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་གཞོན་སྐྱེས་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ལ་སྐྱབས་འགྲོ་སེམས་བསྐྱེད་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་བའི་སྐབས་བདེ་སྐྱིད་ཡོང་བར་གཙོ་བོ་སེམས་བཟང་པོ་བྱ་རྒྱུ་ནི་ཧ་ཅང་གི་གལ་ཆེ་ཞིང། རྒྱུན་དུ་ཁ་ནས་འདོན་པ་འདོན་པ་དང་རྔ་བརྡུང་བ། དེ་བཞིན་ལྷ་བསྒོམ་པ་སོགས་ཆོས་ཀྱི་བྱེད་སྒོ་དེ་དག་ལས་ལྷག་པ་སེམས་བཟང་པོ་བྱེད་རྒྱུ་དེ་ཡིན་པ་དང་བོད་མི་ཚོས་མི་བཟང་པོ་ཞིག་བྱས་པ་ཡིན་ན་བོད་གངས་ཅན་ལྗོངས་ཀྱི་མཚན་སྙན་གོང་འཕེལ་ཡོང་བར་ཕན་ཐོགས་ཡོད་ཅེས་བཀའ་གནང་སོང།
དེ་འདྲ་ཡིན་དུས་དུས་རྒྱུན་དུ་ང་རང་ཚང་མ་ལ་སེམས་པ་བཟང་པོ་བྱས་ཏེ་གལ་ཆེན་པོ་ཤར་ད་དེར་སྐྱེས་སའི་འཛམ་བུ་གླིང་འདི་སྒང་ལ་སྤྱིར་བཏང་བོད་རིགས་ཚོ་ཅིག་སེམས་པ་བཟང་པོ་ལུགས་ཅིག་ལ་བརྩི་གི་འདུག་ག་ང་རང་ཚོས་ད་དུང་སེམས་པ་བཟང་པོ་བྱས་ཏེ་ལ་དང་དོད་བྱས་ནས་ཁུ་ཚེ་ཐུག་ཐུག་གི་མི་བཟང་པོ་ཅིག་བྱས་ཞེས་བྱུང་ན་བོད་ཀྱི་མཚན་སྙན་གོང་ནས་གོང་དུ་འཕེལ་ཡ་སངས་རྒྱས་ཀྱི་ཆོས་ཀྱི་གཟི་བརྗིད་རུ་གོ་འདུག་ཟེར་ན་གླེང་ཡ་ཅིག་རེད་རང་ཨེ་ནི་སེམས་ཀྱི་ནང་ནས་གནག་སེམས་གནོད་སེམས་བཅངས་ནས་ཨེ་ནི། སྤྱིར་བཏང་ཤེས་ཡོན་དེ་འདྲ་གི་ཐོག་ནས་འཇོན་པོ་ག་ཚད་ཡོད་ནའང་དེ་ངོ་མཚར་སྐྱེ་ཡག་ཡོད་མ་རེད། ག་དག་སེམས་ཀྱི་གཏིང་ནས་སེམས་པ་བཟང་པོ་བྱས་སྡོད་ཡག་བྱུང་ན་རང་བཞིན་གྱིས་མི་མང་པོས་དགའ་པོ་བྱེད་ཡག་ཅིག། ཡོང་གི་འདུག་ག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོ་སོས་རང་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ལས་ལྷག་པ་མེད་པ་མ་ཟད་གཞན་དོན་སྒྲུབ་པར་ཡང་བྱང་ཆུབ་ཀྱི་སེམས་ལས་ལྷག་པ་ཞིག་མེད། མདོར་ན་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལས་ལྷག་པ་གང་ཡང་མེད་ཅེས་དང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་པའི་རྗེས་འབྲས་སུ་རང་གཅེས་པར་འཛིན་པའི་བློ་དེ་ཉུང་དུ་བཏང་ནས་བཟང་པོའི་ཡོན་ཏན་རྣམས་ཉམས་ལེན་གནང་ཐུབ་ཅེས་བཀའ་གནང་སོང། ཀུན་རྫོབ་བྱང་ཆུབ་ཀྱི་སེམས་བསྒོམ་ཡག་ཟེར་མཁན་དེ། ཅེས་ཨ་མྲ་བཤད་མ་ཐག་པ་ནས་ཤིང་གི་རྟ་སེམས་ཀྱི་བཟང་པོ་བསྒོམ་ཡག་དེ། ཞེ་དྲག་རྩ་ཆེན་པོ་རེད། དངོས་སུ་དཔེ་གཞན་ཕན་གྱི་བློ་བསམ་བློ་བཏང་ནས་ཞེ་བོ་གཅིག་གིས་རང་གི་དོན་དག་གཙོ་བོ་བསམ་བློ་མ་བཏང་གཞན་གྱི་དོན་དག་དེ་གཙོ་བོ་བསམ་བློ་བཏང་པ་རེད་དེ། ཡོང་ཡ་དེ་སོ་སོ་ཁེ་ཕན་དཔེ་ཡག་ཤོས་དེ་ཡོང་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་བ། དེ་འདྲ་ཡིན་དུས་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་ཏེ་རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་ཤག་གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་ཤག་ད་བྱང་ཆུབ་ཀྱི་སེམས་ཟེར་དེ་ཞེ་བོ་གཅིག་རྩ་ཆེན་པོ་རེད། ཐེངས་འདིའི་ནང་ཆོས་ངོ་སྤྲོད་ཐོག་ཧི་མ་ཅལ་མངའ་སྡེའི་ཁུལ་གྱི་བོད་ཕྲུག་ཁྱིམ་སྡེའི་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་ལྔ་དང་རྡེ་ར་རྡུན་སེ་ལ་ཀུའི་བོད་ཁྱིམ་བཅས་ནས་འཛིན་རིམ་དགུ་བ་ནས་བཅུ་གཉིས་བར་གྱི་སློབ་མ་དགུ་བརྒྱ་བརྒྱད་ཅུ་གྱ་ལྔ་འཛུལ་ཞུགས་གནང་ཡོད་པ་དང་གཞན་མཐོ་སློབ་ཁག་ནས་སློབ་མ་ཉིས་བརྒྱ་མ་ཟིན་ཙམ་ཕེབས་ཡོད་འདུག། ཡང་སྐབས་དེར་སློབ་ཕྲུག་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་འདྲི་ཞུ་རྒྱུའི་ལས་རིམ་སྐབས་སུ་ཇཱ་བོད་ཁྱིམ་སློབ་གྲྭའི་སློབ་མ་ཞིག་གིས། སྐབས་རེར་སློབ་སྦྱོང་བྱས་པའི་བརྒྱུད་རིམ་ཁྲོད་སེམས་གཅིག་ཏུ་སྒྲིལ་ཐུབ་ཀྱི་མེད་པའི་རྒྱུ་རྐྱེན་སྐོར་བཀའ་འདྲི་ཞུས་པར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་ལྟར་ཡོང་བར་གཙོ་བོ་སྒོམ་གྱི་ཐོག་ལ་དོ་སྣང་གནང་དགོས་གལ་ཆེ་ཞིང་དེ་ཡང་དཔྱད་སྒོམ་དང་འཇོག་སྒོམ་ཉམས་ལེན་བྱས་པ་ཡིན་ན་ཕན་ཐོགས་ཡོད་པ་བཀའ་གནང་སོང། ག་ལེ་ག་ལེ། ད་དེ་དཔྱད་སྒོམ་དང་འཇོག་སྒོམ་ཟེར་བསྡད་ཡ་དེ་གི། ད་འཇོག་སྒོམ་ཟེར་ནས་དཔྱད་པ་ཞེ་དྲག་མ་བྱེད་པ་བྱས། དམིགས་པ་གཅིག་གི་སྒང་ལ་བློ་ལྷན་ནེར་འདུག་སྡོད་ཡ་གཅིག། དེ་ག་ལེ་ག་ལེ་གོམས་ཡོང་ན། ཁོ་ཤུགས་ཆེར་ཆེར་འགྲོ་བསྡད་རེད་ཤེས་སོང་ཨ། ང་རང་ཚོ་ཨ་མདོ་ནམ་རྒྱུན་བློ་དེ་ག་ས་ག་ལ་འགྲོ་བསྡད་ཀྱི་འདུག་བ་ད་ཁོ་ཡུལ་མང་པོ་ལ་འཕྲོ་བསྡད་ཡ་དེ་བཀག་ནས་དམིགས་པ་གཅིག་སྒང་ལ་བློ་ལྷན་ནེར་སྡོད་ཡ་གཅིག་དེ་ཕྱོགས་སུ་འབད་རྩོལ་བྱས་ན་ཨ་ནི་འཇོག་སྒོམ་ཟེར་ཡ་དེ་ཐོག་ནས་ཡོང་གི་རེད། ཐེངས་འདིའི་ཉིན་དང་པོའི་བཀའ་ཆོས་སྐབས་བོད་རིགས་སློབ་མ་ཆིག་སྟོང་སུམ་བརྒྱ་ལྷག་གཙོ་བོ་གྱུར་བའི་དད་ལྡན་ཆོས་ཞུ་བ་སེར་སྐྱ་ཕོ་མོ་ལྔ་སྟོང་དྲུག་བརྒྱ་ལྷག་བཅར་འདུག་ཅིང་གོ་པལ་པུར་བོད་ཁྱིམ་སློབ་གྲྭའི་སློབ་མ་བསྟན་འཛིན་འཆི་མེད་ལགས་ཀྱིས་རྒྱལ་བ་རིན་པོ་ཆེ་མཆོག་གིས་གསུངས་པ་བཞིན་སྙིང་རྗེ་སྒོམ་པ་ཡིན་ན་སོ་སོའི་སེམས་ལྷོད་ལྷོད་ཆགས་པ་མ་ཟད་གཞན་ལ་ཡང་ཕན་ཐོགས་སྒྲུབ་ཐུབ་པའི་སྐོར་ཐུགས་བརྩེ་བ་ཆེན་པོས་བཀའ་སློབ་ལམ་སྟོན་གནང་སོང་བས་ཕན་ཐོགས་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེང་སང་ང་ཚོ་མི་མང་ཆེ་བ་ཅིག་ང་ང་ལབ་དེ་ར་ད་ང་གཅེས་འཛིན་གྱི་བློ་དེ་ཤུགས་ཆེན་པོ་ཡོད་དུས་ར་ཨ་ནི་ཁོང་གིས་ད་ང་གཅེས་འཛིན་གྱི་བློ་དེ་ཡོད་མེད་དེ་ཐོག་ལ་དཔྱད་པ་བྱེད་ཡག་གཅིག་ཨ་ནི་ཁོང་གིས་ང་ཚོ་གོ་སྐབས་གནང་ཟེར་ར་ཨ་ནི་དེ་དུས་ག་ལ་ནི་གཞི་ནས་ད་ང་ལབ་ཡ་དེ་མེད་པ་ཅིག་ཨ་ནི་གཞན་གྱི་དོན་ལ་ཨ་ནི་ལས་ཀ་བྱེད་དགོས་ཨ་གཞན་གྱི་དོན་ལ་ཕན་བདེ་སྒྲུབ་དགོས་ཨ་དེ་གལ་ཆེན་པོ་ཡིན་ཞེས། ཡང་སུ་ཇཱ་བོད་ཁྱིམ་སློབ་གྲྭའི་སློབ་མ་ངག་དབང་སྒྲོལ་མ་ལགས་ཀྱིས ྋགོང་ས་མཆོག་གིས་སེམས་བཟང་པོ་བྱེད་རྒྱུ་གལ་ཆེ་ཡིན་པ་དང་དེ་ཡི་ཕན་ཡོན་སྐོར་གསུངས་སོང་བས་ངས་གང་ཐུབ་ཀྱིས་སེམས་བཟང་པོ་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡར་མི་ཞིག་ག་ལོར་སེམས་པ་ཡག་པོ་སེམས་པ་བཟང་པོ་ཞིག་ལ་ཟེར་ནས་ང་རང་གང་ཐུབ་ཐུབ་ཀྱིས་སེམས་པ་བཟང་པོ་བྱས། སེམས་པ་བཟང་པོ་བྱས་ན་སོ་སོ་གཅིག་པུ་མ་རེད་མི་ལོག་ག་ལ་ཡི་ཕན་ཐོགས་ཆེན་པོ་རེད་པས།
ཡང་རྡ་སར་ནང་ཆོས་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་ཀྱིས་བོད་རིགས་གཞོན་སྐྱེས་ཚོར་ནང་ཆོས་ངོ་སྤྲོད་ཀྱི་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་བདུན་ལོར་འགོ་འཛུགས་གནང་བ་ཞིག་ཡིན་ཞིང། འདི་ལོར་ཐེངས་བཅུ་བདུན་དེ་ཆགས་ཀྱི་ཡོད་པ་དང། ཉིན་གཉིས་རིང་གི་སྔ་དྲོ་གོང་ས་མཆོག་གི་བཀའ་ཆོས་གྲུབ་པའི་རྗེས་དགའ་ལྡན་ཕོ་བྲང་གི་དྲུང་ཆེ་གཉིས་ནས་སློབ་ཕྲུག་ཚོར་བརྗོད་གཞི་འདྲ་མིན་ཐོག་གཏམ་བཤད་ལས་རིམ་བང་བསྒྲིགས་ཡོད་པ་འགྲེལ་བརྗོད་གནང་བྱུང། ལས་རིམ་དེའི་ནང་ལ་ཡང་སྐུ་མདུན་གྱིས་ཞོགས་ཀས་ནང་ཆོས་ངོ་སྤྲོད་གནང་ཚར་བའི་རྗེས་ལ་ཨ་ནེ་ལྟ་གྲུབ་ཀྱི་རྒན་ལགས་རྣམ་པ་ཚོས་བསྐྱར་བཤད་བྱས། དེའི་རྗེས་ལ་ཡང་ཞལ་ལག་བྱས། ཞལ་ལག་རྗེས་ལ་ད་ལོ་དགའ་ལྡན་ཕོ་བྲང་གོང་ས་ཏཱ་ལའི་བླ་མའི་གི་ཕ་གིའི་དཔེ་མཛོད་དང་ཡིག་ཚགས་ཁང་གི་བཀའ་སློབ་ནང་ཡང་ལས་རིམ་བཟོས་བཞག་ད་རིང་དེ་ལ་ཡང་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་གིས་སྐུ་མདུན་གྱི་ཐུགས་ཀྱི་ཐུགས་བསྐྱེད་ཀྱི་དམ་བཅའ་བཞིའི་སྐོར་ལ་བྱས། སང་ཉིན། ཁོང་དྲུང་ཆེ་བློ་བཟང་སྦྱིན་པ་ལགས་མཆོག་ནས། སྐྱབས་མགོན་མཆོག་རྒྱ་གར་ལ་ཆིབས་བསྒྱུར་གནང་བའི་རྗེས་ལ་ཡང་བོད་དོན་ཐོག་ལ་ཡང་སྐུ་ལས་བསྐྱོན་པ་དང་ཕྱག་ལས་གནང་བ་དང་མཛད་པ་འཕྲིན་ལས་བསྐྱངས་པ་དེའི་སྐོར་ལ་ཡང་ངང་ཚུལ་དུ་ལ་བཞག། གཞན་ཡང་སང་ཉིན་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སློབ་ཕྲུག་ཚོའི་ཤེས་རབ་གོང་འཕེལ་ཡོང་ཆེད་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྒྱ་ནག་གཞུང་གིས་ཆུ་མཛོད་གསར་སྐྲུན་ཆེད་བོད་ནང་གི་རེབ་གོང་ཕྱོགས་ཀྱི་སྡེ་བ་བདུན་གྱི་ས་ཞིང་བཙན་འཕྲོག་བྱེད་བཞིན་པའི་སྐོར་སངས་རྒྱས་དཀོན་མཆོག་ལགས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་བ་ཡིན།
ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་གཞུང་གིས་ཇུས་འགོད་བྱས་པའི་བོད་ནང་གི་མཚོ་སྔོན་ཞིང་ཆེན་རྨ་ལྷོ་ཁུལ་རེབ་གོང་རྫོང་གི་གྲོང་ཁྱེར་མི་དམངས་སྲིད་གཞུང་ཟེར་བས་ཡུལ་དེའི་རེབ་གོང་གླིང་རྒྱལ་སྡེ་བའི་ནང་དུ་ཆུ་མཛོད་འཛུགས་སྐྲུན་གྱི་ལས་གཞིའི་ཆེད་ཡུལ་དེའི་སྡེ་བ་བདུན་གྱི་ས་ཞིང་རྒྱ་ཁྱོན་སྨི་ཆིག་འབུམ་བདུན་ཁྲི་ལྔ་སྟོང་བརྒྱ་མེད་བཅུ་མེད་ལྔ་ཙམ་གཞུང་འབྲེལ་ཕྱིར་བསྡུ་བྱ་རྒྱུའི་བཀོད་ཁྱབ་བཏང་ཡོད་པ་དང། གཞུང་གིས་བཙན་འཕྲོག་བྱ་ཡུལ་ས་ཆ་དེ་དག་ནི་མི་མང་གི་ཞིང་ལས་བྱེད་ཡུལ་དང། མི་མང་གི་འཚོ་རྟེན་གཙོ་གྲས་ལ་འཁེལ་ཡོད་ཀྱང། རྒྱ་ནག་གཞུང་གིས་མི་མང་ལ་ས་ཆ་ཕྱིར་བསྡུ་ལ་འདོད་མོས་མེད་པའི་རྣམ་འགྱུར་རྩ་ནས་སྟོན་མི་ཆོག་པའི་བཙན་བཀའ་གཏོང་གི་ཡོད་པ་བཙན་བྱོལ་ནང་ཡོད་པའི་ཕ་ཡུལ་རེབ་གོང་ནས་ཡིན་པའི་བོད་མོ་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྐུ་ངོ་ཡོངས་རྒྱ་ཆེན་པོའི་གནང་ས་ཆ་དུ། དེང་སང་གི་རི་ཀོང་དགོན་ཆུང་ཐོག་ཉིད་དར་མ་ལ་ཆིག་ཆོད་གཅིག་རེད། ཡང་འབྲེལ་ཡོད་བུ་མོ་གཞན་དེས་ད་ལྟའི་ཆར་ས་ཆ་ཡར་བསྡུ་འགོ་ཚུགས་ཡོད་པ་ལས་མི་མང་ལ་ས་ཆའི་སྐྱིན་ཚབ་ཆེད་རྩིས་ལེན་གང་ཡང་མེད་པ་དང། མི་མང་ངོས་ནས་བློ་ཕམ་དང་ས་ཞིང་ལ་ཕངས་སེམས་ཡོང་གི་ཡོད་ཀྱང། ཡར་ཞུ་བྱ་ཡུལ་དང་སྐད་ཆ་བྱེད་ས་གང་ཡང་མེད་སྐོར་བརྗོད་སོང་ལ། དེ་འབྲེལ་རྒྱ་ནག་གཞུང་འབྲེལ་ངོས་ནས་ས་ཞིང་ཕྱིར་བསྡུ་བྱ་རྒྱུའི་བཀོད་ཁྱབ་ཡི་གེ་ཞིག་སངས་རྒྱས་ངང་བཏང་བ་དེ་འབྲེལ་ཡོད་བརྒྱུད་བྱེས་ལ་འབྱོར་བའི་ནང། ས་ཞིང་ཕྱིར་བསྡུ་བྱ་ཡུལ་ས་གནས་ཁག་ནི། གླིང་རྒྱ་སྡེ་བའི་བྱང་ཤར་རྒྱུད་ནས། སྨད་པ་ཁ་རྒྱ་སྡེ་བའི་བྱང་ཤར་བར་དུ་ཡིན་པ་དང། དེའི་ནང་དུ་ཞོ་འོང་དཔྱིས་སྡེ་བ་དང། ཞོ་འོང་ཉིན་མཐའ་སྡེ་བ། སྨད་པ་འཇམ་སྡེ་བ། སྨད་པ་མཁར་ནང་མཁར་ཕྱི་སྡེ་བ། སྨད་པ་ཆུང་ངུ་སྡེ་བའི་ས་ཞིང་སོགས་ཡར་བསྡུ་རྒྱུ་ཡིན་པས་གཞོགས་འདེགས་གང་ལེགས་བྱེད་དགོས་པ་མ་ཟད། ཆུ་མཛོད་ལས་གཞིའི་ས་ཁོངས་སུ་ཚུད་པའི་ས་ཞིང་ཐོག་ཏུ་འཛུགས་སྐྲུན་གཞན་པ་དང། ལོ་ཏོག་སོགས་འདེབས་འཛུགས་བྱས་ཏེ་སྒྲིག་དང་འགལ་ཚེ་ས་ཞིང་གི་སྐྱིན་ཚབ་ཅི་ཡང་སྤྲོད་རྒྱུ་མིན་ལུགས་བཀོད་འདུག་ཡང་མུ་མཐུད་རྒྱ་ནག་གཞུང་འབྲེལ་བཀོད་ཁྱབ་དེའི་ནང་སྤྱི་བསྒྲགས་དེ་སྤེལ་ཉིན་ནས་བཟུང་ཉིན་གྲངས་བཅུའི་ནང་ཚུད་དུ། གྲོང་ཁྱེར་མི་དམངས་སྲིད་གཞུང་གིས་འབྲེལ་ཡོད་ས་ཆ་བསྡུ་ལེན་དང། ཚད་འཇལ་ལས་ཁུངས་རྩ་འཛུགས་བྱས་ཤིང། ས་ཆ་བསྡུ་ལེན་བྱེད་སར་བསྐྱོད་དེ་ས་ཆའི་བདག་དབང་དང། ས་ཆའི་རིགས། རྒྱ་ཁྱོན། དེ་བཞིན་གྲོང་གསེབ་སྡོད་དམངས་ཀྱི་སྡོད་ཁང་དང་ས་ཆའི་ཐོག་བསྐྲུན་པའི་དངོས་རིགས་གཞན་དག་ལྗང་མྱུག་སོགས་ཀྱི་བདག་དབང་དང་རིགས། གྲངས་འབོར་སོགས་ཀྱི་གནས་ཚུལ་བཅས་ལ་བརྟག་དཔྱད་བྱེད་དགོས་པ་མ་ཟད། འབྲེལ་ཡོད་ལས་ཁུངས་དང་མི་སྒེར་གྱིས་གཞོགས་འདེགས་ལེགས་པོ་བྱེད་དགོས་སྐོར་བཀོད་ཡོད་པ་དང། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན། རྒྱ་ནག་གཞུང་གིས་ད་ཐེངས་ཙམ་མ་ཡིན་པར། ཞིང་འབྲོག་མི་མང་གྲོང་ཁྱེར་ཅན་དུ་བསྒྱུར་བའི་ལས་གཞིའི་ཁྲོད་དུ། རེབ་གོང་སྟོད་ཕྱོགས་སུ་ཡོད་པའི་བཙན་མོ་སྡེ་བར་ཆུ་མཛོད་ཅིག་བརྒྱབ་ཡོད་པ་དང་གཉན་ཐོག་སྡེ་བ་དང་སེང་གེ་གཤོང་སོགས་ཀྱི་ས་ཞིང་གྲོང་ཁྱེར་གྱི་ས་ཁོངས་སུ་བཙན་ཐབས་ཀྱིས་ལེན་བཞིན་པའི་གནས་ཚུལ་བྱུང་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་ཐེངས་འདིར་བསྐྲུན་འཆར་ཡོད་པའི་རེབ་གོང་གླིང་རྒྱ་སྡེ་བའི་ཆུ་མཛོད་དེ། རེབ་གོང་རྫོང་ཐོག་ནས་ཆུ་ཚོད་གཅིག་ཙམ་གྱི་ས་གནས་སུ་ཡོད་པ་དང། ཆུ་མཛོད་དེ་རྨ་ལྷོ་ཁུལ་གྱི་ལོ་ལྔ་ཚན་བཅུ་གསུམ་པའི་འཆར་འགོད་ཀྱི་གཙོ་གནད་རྣམ་གྲངས་དང་དམངས་གཉེར་ལས་གཞིའི་ཁྲོད་ཀྱི་གཅིག་ཡིན་ཚུལ་བསྒྲགས་བཞིན་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བཅུ་བའི་ཚེས་བཅུ་གསུམ་ཉིན། རྒྱ་ནག་གཞུང་འབྲེལ་ཀྲུང་གོ་བོད་ཀྱི་དྲ་བར་དེ་འབྲེལ་གནས་ཚུལ་ཞིག་སྤེལ་བའི་ནང། གླིང་རྒྱ་ཆུ་མཛོད་ནི་ཆུ་མཛོད་ཀྱི་སྤྱིའི་རྒྱ་ཁྱོན་ལ་སྨི་གྲུ་བཞི་མ། ཁྲི་བཞི་བརྒྱ་ལྔ་བཅུ་ང་བརྒྱད་ཡོད་ཅིང་ཐོ་རྒྱ་གྲོང་རྡལ་སྨད་རྒྱུད་ཀྱི་གྲོང་ཚོ་བརྒྱད་ཀྱི་ས་ཞིང། མུའུ་སྤྱི་ཆིང་གཅིག་སྟོང་ཉིས་བརྒྱ་ཉི་ཤུ་རྩ་གཅིག་ལ་ཆུ་འདྲེན་པ་དང་མི་གྲངས་གཅིག་སྟོང་བརྒྱ་དང་བཞི་བཅུ་ཞེ་གཉིས་དང་ཕྱུགས་ཟོག་ཁྲི་བརྒྱད་བརྒྱ་དགུ་བཅུ་གོ་གཉིས་ལ་འཐུང་ཆུའི་གནད་དོན་ཐག་གཅོད་བྱ་རྒྱུ་ཡིན་པ་བསྒྲགས་འདུག་ལ་སྤྱིར་རྒྱ་ནག་གཞུང་གིས་ཉེ་བའི་ལོ་ཤས་ནང་བོད་ཀྱི་ས་ཁུལ་འདྲ་མིན་ནས་འཛུགས་སྐྲུན་ལས་གཞིར་ཁ་གཡར་ནས། མི་དམངས་ཀྱི་ས་ཆ་དང་རྩྭ་ས་བཙན་འཕྲོག་གི་གནས་ཚུལ་རིམ་པར་བྱུང་ཡོད་པ་རེད་ལ་འདི་ལོའི་ནང་ཉག་ཆུ་ཡབ་གཞིས་སྡེ་བའི་རྩྭ་ས་བཙན་འཕྲོག་གིས་ཉི་ནུས་གློག་ཆས་གསར་སྐྲུན་བྱེད་བཞིན་པའི་གནས་ཚུལ་སོགས་ཀྱང་ཐོན་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།

བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ཉི་ཧོང་དུ་བོད་དོན་སྐོར་སྐྱོད་གཏམ་བཤད་དང་གློག་བརྙན་གཟིགས་འབུལ་གནང་བཞིན་ཡོད་པ་རེད། བོད་ཀྱི་གློག་བརྙན་དང་གཏམ་བཤད་ཚོགས་པའི་གོ་སྒྲིག་འོག་བོད་ཀྱི་ཆབ་སྲིད་བཙོན་ཟུར་དང་འཇིགས་བྲལ་ཞེས་པའི་དངོས་བྱུང་གློག་བརྙན་བཟོ་སྐྲུན་པ་དོན་གྲུབ་དབང་ཆེན་ལགས་དང་ནང་མི་རྣམ་པ་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་ཉི་ཧོང་དུ་ཕེབས་འབྱོར་གྱིས་ཉི་ཧོང་དུ་བོད་དོན་སྐོར་སྐྱོད་དང་གློག་བརྙན་གཟིགས་འབུལ་ཞུ་བཞིན་པ་སྤྱི་ཚེས་ཉི་ཤུ་དགུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་འདུག། ཐེངས་འདིའི་ཕྱོགས་བསྐྱོད་སྐབས་དོན་གྲུབ་དབང་ཆེན་ལགས་ཀྱིས་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་གཙོས་པའི་ས་གནས་ཁག་ཅིག་ཏུ་གསུང་བཤད་གནང་རྒྱུ་ཡིན་པ་ལྟར། ཕྱི་ཚེས་ཉི་ཤུ་དྲུག་ཉིན་དོན་གྲུབ་དབང་ཆེན་ལགས་ཀྱིས་ཉི་ཧོང་ཕྱི་རྒྱལ་གསར་འགོད་ལྷན་ཚོགས་དུ་གསར་འགོད་གསལ་བསྒྲགས་སྤེལ་ཏེ། སྤྱི་ལོ་ཉིས་སྟོང་བརྒྱད་ལོར་གསང་སྟབས་ཀྱིས་བོད་ནང་གི་གནས་སྟངས་བརྙན་པར་བླངས་པའི་རྒྱབ་ལྗོངས་གནས་ཚུལ་དང། རྒྱ་ནག་གཞུང་གིས་འཆར་གཞི་སྲིད་ཇུས་ལྡན་པའི་ཐོག་བོད་ཀྱི་ཆོས་དང་རིག་གཞུང་རྒྱ་སྒྱུར་གཏོང་བཞིན་པའི་ཛ་དྲག་གནས་སྟངས་འགྲེལ་བརྗོད་གནང་ཞིང། ཕྱི་དྲོར། མེ་ཇི་གཙུག་ལག་སློབ་གཉེར་ཁང་དུ་གློག་བརྙན་གཟིགས་འབུལ་གནང་བ་དང་འབྲེལ་གསུང་བཤད་གནང་ཡོད་པ་རེད། སྤྱི་ཚེས་ཉི་ཤུ་བདུན་ཉིན་ཤིན་ཇུ་ཀུ་ཚོགས་ཁང་དུ་དོན་གྲུབ་དབང་ཆེན་ལགས་དང་ནང་མི་རྣམ་པས་མི་ཚེའི་དཀའ་སྡུག་ཉམས་མྱོང་གསུང་སྐབས་ཁོང་གི་བཟའ་ཟླ་ལྷ་མོ་མཚོ་ལགས་དང་བུ་མོ་ཟླ་སྒྲོན་ལགས་དང་ལྷ་མོ་ལགས་གཉིས་ཀྱིས་ཇི་ལྟར་ཁོང་ཚོའི་ཕ།

སུ་གཟིགས་འབུལ་དང་གསུང་བཤད་གནང་རྒྱུ་ཡིན་ཞིང། ལས་གཞི་དེར་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་དང་ཉི་ཧོང་དགེ་འདུན་ལྷན་ཚོགས། ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ། པོ་ཕིས་བོད་དོན་ལྷན་ཚོགས། ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་བཅས་ནས་མཐུན་འགྱུར་གནང་བ་ཞིག་ཡིན་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང་ཤིང་ཅང་མི་རིགས་ཡིན་པ་ཞིག་ལྷོ་ཀོ་རི་ཡ་ནས་ཉི་ཧོང་ནང་རང་ཉིད་ཀྱི་གྲོགས་པོ་ཞིག་ཐུག་འཕྲད་དུ་བསྐྱོད་པའི་རྗེས་གར་སོང་ཆ་མེད་དུ་གྱུར་ཡོད་པའི་སྐོར་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་བརྗོད་ཡོད་འདུག། དེ་ཡང་གཟའ་པ་སངས་ཉིན་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་གནས་ཚུལ་ཕྱིར་བསྒྲགས་བྱས་པ་ལྟར་ན། ཤིང་ཅང་ས་གནས་ན་སྐྱེས་ནས་འཚར་ལོངས་བྱུང་བ། Abdullah Abdu Rahman སྤྱི་ཟླ་ལྔ་པའི་ཚེས་བཅུ་ཉིན་ལྷོ་ཀོ་རི་ཡ་ནས་ཉི་ཧོང་ནང་ཁོང་གི་གྲོགས་པོ་ཞིག་ཐུག་འཕྲད་དུ་བསྐྱོད་པའི་ལམ་བུར། གནམ་ཐང་ནས་ཁོང་ལ་དྲི་ཞིབ་བྱེད་བཞིན་པའི་གནས་ཚུལ་ཞིག་གྲོགས་པོར་ཡིག་ཐུང་ཞིག་བསྐུར་བའི་རྗེས་གར་སོང་ཆ་མེད་དུ་གྱུར་ཡོད་པ་རེད། ཡིན་ནའི་ཨབ་དུ་ལ་སློབ་སྦྱོང་བྱེད་སའི་ལྷོ་ཀོ་རི་ཡའི་སོལ་ནང་ཡོད་པའི་ཁོག་མིན་སློབ་གྲྭ་ཆེན་མོའི་སྤྱི་པའི་ལས་དོན་གཞུང་ལས་ཁང་གིས་སློབ་མ་དེ་ལྷོ་ཀོ་རི་ཡའི་ནང་ལ་ཡོད་མུས་ཡིན་པ་དང་རྒྱུན་དུ་ནས་སློབ་གྲྭའི་དགེ་རྒན་ཆེན་མོ་སོགས་དང་འབྲེལ་བ་ཡོད་མུས་ཡིན་པའི་སྐོར་ཨེ་པི་གསར་འགྱུར་བརྒྱུད་ལམ་ལ་འགྲེལ་བརྗོད་བྱས་ཡོད་འདུག་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་ཀྱང་སློབ་མ་དེ་གར་ཡོད་དང་བདེ་འཇགས་ཡིན་མིན་སྐོར་རྩད་གཅོད་བྱེད་བཞིན་པའི་སྐོར་གནས་ཚུལ་སྤེལ་འདུག།

གནས་ཚུལ་དེས་དྲ་རྒྱའི་ཐོག་འགྱུར་བ་ཤུགས་ཆེ་བྱུང་ཡོད་པ་དང། མི་མང་པོས་སློབ་མ་དེ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཟིན་པར་ངོས་འཛིན་བྱེད་བཞིན་ཡོད་ཅིང། རྒྱལ་སྤྱིའི་ཉེས་ཡངས་ཚོགས་པས་རྒྱ་ནག་གཞུང་གིས་ཤིན་ཅང་ཡུ་གུར་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་གི་ཡོད་པའི་བྱ་སྤྱོད་ལས་དོན་ཁག་ནང་ཧོང་ཀོང་གཞུང་གིས་མཉམ་ཞུགས་བྱས་ཡོད་སྲིད་པའི་དོགས་གཞི་ཡོད་པའི་སྐོར་བཏོན་ཡོད་པ་རེད། ཉིན་གཅིག་གི་རྗེས་ཧོང་ཀོང་གཞུང་གིས་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་གནས་ཚུལ་དེ་ནི་གཞི་རྩ་གང་ཡང་མེད་པའི་སྐྱོན་འཛུགས་ཡིན་པ་མ་ཟད། དེ་ནི་ཧོང་ཀོང་གཞུང་ནག་པོ་བཟོ་རྩིས་ཤིག་ཡིན་པ་དང། ཧོང་ཀོང་གཞུང་གི་ཐོ་འགོད་ནང་སློབ་མ་དེ་རིགས་ཧོང་ཀོང་གྲོང་ཁྱེར་ནང་འཛུལ་མེད་པའི་ཁར་ཧོང་ཀོང་གཞུང་གིས་སློབ་མ་དེ་ཧོང་ཀོང་ནང་འཛུལ་རྒྱུར་བཀག་སྡོམ་ཡང་བྱས་མེད་པའི་སྐོར་ལན་འདེབས་བྱས་ཡོད་འདུག། ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང། ཁེ་ན་ཌ་རུ་དྲུག་བཞིའི་དོན་རྐྱེན་བྱུང་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་རྗེས་དྲན་སྲུང་བརྩི་བྱེད་རྒྱུ་དང་འབྲེལ་རྒྱ་ནག་གཞུང་གིས་ཐེ་གཏོགས་དང་འཇིགས་སྐུལ་གྱི་བྱ་སྤྱོད་ལ་ངོ་རྒོལ་བྱས་ཡོད་འདུག། དེ་ཡང་དེ་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་གནས་ཚུལ་སྤེལ་བའི་ནང། ལོ་ལྟར་དཔེ་སྲོལ་ཆགས་པའི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིང་གནམ་བདེ་སྒོ་མོའི་ཐང་ཆེན་གྱི་དམངས་གཙོའི་ལས་འགུལ་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་པའི་དུས་དྲན་དྲུག་བཞིའི་དོན་རྐྱེན་བྱུང་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་དེ་ཟིན་པའི་གཟའ་མཇུག་ནས་འགོ་བཙུགས་ཡོད་པ་དང། ཁ་ན་ཌའི་གྲོང་ཁྱེར Toronto དང Vancouver བཅས་སུ་མི་བརྒྱ་གྲངས་ཁ་ཤས་ལས་འགུལ་ནང་མཉམ་ཞུགས་གནང་ཡོད་ཅིང། ད་ལོའི་ལས་འགུལ་དེ་བཞིན་དྲུག་བཞིའི་དོན་རྐྱེན་མ་བརྗེད་རྒྱ་ནག་གི་བཙོན་འོག་གི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་བྱས་ཡོད་པ་དང། ཆབས་ཅིག་རྒྱ་ནག་གཞུང་གིས་ཁ་ན་ཌར་སིམ་འཛུལ་དང་ཐེ་གཏོགས་འཇིགས་སྐུལ་གྱི་བྱ་སྤྱོད་ལ་ངོ་རྒོལ་བྱས་ཡོད་པ་རེད། ཁ་ན་ཌའི་གྲོང་ཁྱེར Vancouver ནང་དུ་མི་གྲངས་ཉིས་བརྒྱ་ལྷག་གིས་ཉེན་རྟོག་པའི་སྲུང་བྱའི་འོག། Granville སྲང་ལམ་བརྒྱུད་རྒྱ་ནག་གི་དོན་གཅོད་ལས་ཁང་བར་ངོ་རྒོལ་སྐད་འབོད་བྱས་ཡོད་པ་དང། རྒྱ་ནག་གཞུང་གིས་ཁ་ན་ཌར་གཞི་རྒྱ་ཆེན་པོས་སིམ་འཛུལ་བྱས་པའི་བྱ་སྤྱོད་ལ་མི་རྣམས་ཀྱིས་དོ་སྣང་ཆེན་པོ་བྱས་ཏེ་ད་ལོའི་དྲུག་བཞིའི་དུས་དྲན་གྱི་བརྗོད་བྱ་གཙོ་བོ་དེ། ཐེ་གཏོགས་ལ་ངོ་རྒོལ་དང་འཇིགས་སྐུལ་ལ་ངོ་རྒོལ་ཆགས་ཡོད་པ་རེད། ཉེ་ཆར་ཁ་ན་ཌའི་བདེ་འཇགས་དང་གསང་བའི་ལས་ཁང་གིས་ཁ་ན་ཌའི་གྲོས་ཚོགས་འཐུས་མི་ཁག་ཅིག་ལ་སྙན་ཞུ་ཕུལ་ནས་རྒྱ་ནག་གཞུང་གིས་འཐུས་མི་ཁག་ཅིག་ལ་དམིགས་བསལ་སོ་ལྟ་བྱེད་བཞིན་པར་དཔེ་མཚོན་དྲངས་ཡོད་ཅིང། རྒྱ་ནག་གི་མིང་ཐོ་ནག་པོའི་ནང་ལ་ཡོད་མེད་ལ་མ་ལྟོས་པར་ལྕམ Kwan ཞུ་བས་ཐེངས་འདིའི་དྲུག་བཞིའི་རྗེས་དྲན་ལས་འགུལ་ནང་ཞུགས་ཡོད་པ་དང། ཉེ་ལམ་ཁོ་རང་རང་ཉིད་རྒྱ་ནག་གིས་དམིགས་བསལ་སོ་ལྟ་བྱེད་བཞིན་ཡོད་པ་ཁ་ན་ཌའི་གསང་བའི་ལས་ཁང་ནས་ཤེས་རྟོགས་བྱུང་ཞིང། ཕྱིའི་རྒྱལ་ཁབ་ཀྱིས་ཐེ་གཏོགས་བྱས་པའི་གནད་དོན་ཁོང་རང་ཉིད་ཐོག་བྱུང་བ་དང། ཡིན་ནའི་ཁོང་གིས་ཁ་མི་གྲག་པར་འདུག་མི་སྲིད་པ་མ་ཟད་ཕྱི་བཤོལ་དེ་བས་ཀྱང་བྱེད་མི་སྲིད་པ། མུ་མཐུད་ནས་རང་ཉིད་ཀྱི་རིན་ཐང་རྒྱུན་སྐྱོང་བྱེད་ངེས་ཡིན་ཞེས་འགྲེལ་བརྗོད་གནང་འདུག་དེ་བཞིན་དུ་ཁ་ན་ཌའི་གྲོང་ཁྱེར Toronto ནང་ལ་ཡང་དྲུག་བཞིའི་དོན་རྐྱེན་བྱུང་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་ལོ་འཁོར་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་སྤྱི་ཟླ་དྲུག་པའི་ཚེས་བཞི་ཉིན་པེ་ཅིན་གནམ་བདེ་སྒོ་མོའི་ཐང་ཆེན་དུ་སློབ་མ་གཙོས་པའི་མི་གྲངས་ཁྲི་ཚོ་མང་པོ་འཛོམས་ནས་རང་དབང་དང་དམངས་གཙོའི་ཆེད་ངོ་རྒོལ་བྱེད་བཞིན་པའི་སྐབས། རྒྱ་ནག་གཞུང་གིས་མཚོན་ལྡན་དམག་དཔུང་བཏང་ནས་དྲག་གནོན་བྱས་ཏེ་སློབ་མ་དང་གྲོང་མི་མང་པོའི་ཚེ་སྲོག་ཤོར་ཡོད་པ་དང། ཡིན་ནའི་རྒྱ་ནག་གཞུང་གིས་དུས་ད་ལྟ་ཡང་སྐབས་དེ་དུས་འདས་གྲོངས་སུ་ཕྱིན་པའི་མིའི་གྲངས་འབོར་བྱེ་བྲག་ཅིག་མེད་པ་རེད། ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང། ཨ་རི་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གཉིས་ཐུག་རྒྱུའི་ཨ་རིའི་དགོས་འདུན་ལ་རྒྱ་ནག་གིས་ངོས་ལེན་བྱས་མེད་པ་རེད། དེ་ཡང་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཨ་མི་རི་ཀས་ཨ་རི་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གཉིས་གཟའ་པ་སངས་ཉིན་སིང་ག་ཕོར་འཚོགས་རྒྱུའི་ལོ་འཁོར་བདེ་འཇགས་སྐོར་གྱི་ལྷན་ཚོགས་སྐབས་ཐུག་འཕྲད་གནང་རྒྱུའི་དགོས་འདུན་བཏོན་ཡང། རྒྱ་ནག་གིས་དེར་ངོས་ལེན་བྱས་མེད་པར་བརྟེན། དེ་ནི་རྒྱལ་ཁབ་ཆེན་པོའི་འབྲེལ་བ་ཛ་དྲག་ཏུ་ཕྱིན་ཡོད་པ་མཚོན་ཐུབ་རྒྱུ་ཡོད་ཅེས་གནས་ཚུལ་ནང་བཀོད་འདུག། ཨ་རིའི་རྒྱལ་སྲུང་ལྷན་ཁང་གིས་སྤེལ་བའི་གསལ་བསྒྲགས་ནང། ད་ལོའི་སྤྱི་ཟླ་ལྔ་པའི་འགོ་ནས་སིང་ག་ཕོར་རུ་ཨ་རིའི་རྒྱལ་སྲུང་བློན་ཆེན་ཨོ་སི་ཊིན་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཤང་ཧྥུ་གཉིས་ཐུག་འཕྲད་གནང་རྒྱུའི་དགོས་འདུན་ཨ་རི་གཞུང་གིས་བཏོན་པ་དེར་རྒྱ་ནག་གཞུང་གིས་ཉིན་གཅིག་གི་ནང་ངོས་ལེན་བྱེད་འདོད་མེད་ལུགས་ང་ཚོར་བརྡ་ལན་སྤྲད་སོང་ཞེས་བཀོད་ཡོད་པ་རེད། ཨ་རིའི་རྒྱལ་སྲུང་ལྷན་ཁང་གིས་སྦ་གསང་མེད་པར་འབྲེལ་འདྲིས་བྱས་ན་ད་ལྟའི་འགྲན་རྩོད་ཀྱི་རྣམ་པ་དེ་འགལ་ཟླ་རུ་མི་འགྱུར་རྒྱུར་སྔོན་འགོག་ཐུབ་པར་ཡིད་ཆེས་བྱེད་བཞིན་ཡོད་ཅིང། ས་ཁུལ་བདེ་འཇགས་ཀྱི་ཛ་དྲག་གནས་བབ་དང་ཉོ་ཚོང་རྩོད་རྙོག་གི་དབང་གིས་ཨ་རི་དང་རྒྱ་ནག་གཉིས་ཡང་བསྐྱར་འབྲེལ་བ་བྱ་རྒྱུའི་ལས་དོན་ཐད་དཀའ་ངལ་འཕྲད་བཞིན་ཡོད་པ་དང། དེས་རྐྱེན་པས་འཆར་ཟླའི་མཇུག་ཏུ་འཚོགས་རྒྱུའི་ལྷན་ཚོགས་དེའི་མདུན་ལྗོངས་ཡང་ཁ་མི་གསལ་བའི་གནས་སྟངས་ཆགས་ཡོད་ཅེས་གནས་ཚུལ་ནང་བཀོད་འདུག། རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་མའོ་ཉིང་ཟེར་བས། ཨ་རིས་རང་ཉིད་ཀྱི་ནོར་འཁྲུལ་ཡོ་བསྲང་བྱས་ཏེ་ལྷག་བསམ་རྣམ་དག་གིས་དམག་དཔུང་གཉིས་དབར་འབྲེལ་འདྲིས་བྱ་རྒྱུར་དགོས་ངེས་ཀྱི་ཁོར་ཡུག་དང་ཆ་རྐྱེན་བསྐྲུན་དགོས་ཞེས་རྒྱལ་སྲུང་བློན་ཆེན་གཉིས་ཐུག་མ་ཐུབ་པའི་སྐྱོན་ཆ་དེ་ཨ་རིར་བཀལ་ཡོད་པ་རེད། གནད་དོན་དབྱེ་ཞིབ་པས་ཨ་རི་དང་རྒྱ་ནག་གི་འབྲེལ་བ་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་དེར་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱིས་ཨ་རིའི་རྒྱལ་སྲུང་བློན་ཆེན་དང་ཐུག་འདོད་མེད་པ་དེས་ས་ཁུལ་བདེ་འཇགས་ཀྱི་གནས་སྟངས་ཇེ་སྡུག་ཏུ་གཏོང་ངེས་པར་སེམས་འཚབ་བྱེད་བཞིན་ཡོད་འདུག་ད་རེས་གཟའ་པ་སངས་ཉིན་སིང་ག་ཕོར་ཚོགས་རྒྱུའི་ལོ་འཁོར་བདེ་འཇགས་ལྷན་ཚོགས་དེ་ནི་རྒྱལ་སྲུང་བློན་ཆེན་དང་གནད་དོན་དབྱེ་ཞིབ་པའི་ལྷན་ཚོགས་ཤིག་ཡིན་པ་དང། ལྷན་ཚོགས་གཙོ་བོ་ཕུད་གཞན་ཟུར་དུ་ཚོགས་འདུ་ཆུང་ངུ་མང་པོ་ཞིག་ཚོགས་སྲོལ་ཡོད་པ་རེད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུ་གི་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། གཤམ་དུ་སྙན་སྒྲོན་ཞུ་རྒྱུའི་གནད་དོན་གླེང་མོལ་གྱི་ལེ་ཚན་ནང། བོད་མིའི་སྤྱི་ཚོགས་ཁྲོད་ཁྲིམས་ལུགས་ཆེད་ལས་པའི་དགོས་མཁོ་དང་གནད་འགག། ལས་རིགས་གཞན་དང་མི་འདྲ་བར་ཁྲིམས་ལུགས་ལས་གཉེར་བ་མི་འདང་བའི་འགག་རྩ་ཇི་ཡིན་བཅས་ཀྱི་སྐོར་ལ་བོད་ཀྱི་ཁྲིམས་ལུགས་ལས་དོན་ཚོགས་པའི་ཚོགས་གཙོ་བསྟན་འཛིན་བདེ་སྐྱིད་ལགས་དང་ཚོགས་པའི་རྒྱ་གར་ལྷོ་ཕྱོགས་ཡན་ལག་གི་སྤྱི་ཁྱབ་དྲུང་ཆེ་རིན་ཆེན་སྐྱིད་ལགས་དང་ལྷན་དུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་དུ་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་དེའི་ཐོག་ལ་ཡ་ད་ནམ་རྒྱུན་ང་ཚོས་བཀའ་མོལ་ཞུ་ཡའི་གནད་དོན་ཅི་རིགས་ཡོང་གི་ཡོད་དེ་རིང་ང་ཚོ་གནད་འགག་ཅིག་མ་འདྲ་བ་སྤྱི་ཚོགས་ནང་ལོགས་ལ་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ལས་རིགས་དེ་གཅིག་ལོ་ན་མ་སུ་ན་ཞུ་བའི་གཅིག་གཞོན་གཞོན་སུ་ར་གཅིག་དང་སྤྱི་ཚོགས་ནང་ལོགས་ལ་ཡ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཆེས་དཀོན་པའི་གི་རང་བཞིན་ཅིག་ཆགས་འགྲོ་གི་ཡོད་རེད་ཁྲིམས་ལུགས་ཀྱི་ལས་དོན་གཉེར་མཁན་ད་ཧ་ལམ་ད་བཙན་བྱོལ་སྤྱི་ཚོགས་ནང་གྲངས་ཀ་བརྒྱ་བས་སུ་ར་གཅིག་ཡོད་རེད། ཨ་ནི་ད་ལྟའི་ཆ་ལ་ཡ། རྒྱ་གར། རེད་རྡ་རམ་ས་ལ་རེད་ལྷོ་ཕྱོགས་རེད། དེ་དེ་བཞིན་གྱི་ད་ཕྱི་ཀྱི་ཡུལ་གྲུ་ཁག་ནང་ལོགས་ལ་ཡ་ཁྲིམས་རྩོད་པའི་གི། ཁག་ཅིག་ཉེ་ལམ་ཁེ་ན་ཌ་འདྲ་བ་དེ་ལ་ཡ་རེ་ཟུང་ཅིག་བྱུང་སོང་ཨ་མི་རི་ཀའི་ནང་ལ་རེ་ཟུང་བྱུང་སོང་རྒྱ་གར་ནང་ལ་ནས་རེ་ཟུང་རེ་ཟུང་འདྲ་པོ་ཅིག་རེད། ཨ་ནི། ད་ཁྲིམས་དངོས་སུ་ལག་བསྟར་བྱེད་བྱེད་རྒྱ་གར་རེད་ཡུལ་སོ་སོའི་གྱི་ཁྲིམས་ཞིབ་ཁྲིམས་ཞིབ་ཁང་རེད་ཡ་མ་ཁྲིམས་ཁང་ནང་ལོགས་ཡ། ཅིག་ཁྲིམས་རྩོད་པའི་གི་ལས་དོན་གཉེར་མཁན། དཔེ་ཉུང་ཉུང་རེད་དེའི་ནང་ནས་ད་ད་ལྟ་བོད་པའི། གཞོན་སྐྱེས་མང་པོ་ཞིག་དེ་ཤ་ཕྱིས་སུ་ད་གསར་པའི་ཅིག་ལས་དོན་གསར་པའི་ངོ་བོ་ཐོག་ནས་འདི་ནང་ལ་ཡང་ཞུགས་མཁན་མང་པོ་ཞིག་ཡོང་གི་འདུག་ལ་ཨ་ནི་ཡང་ད་བོད་ཀྱི་ཁྲིམས་ལུགས་རིག་པ་དང་འབྲེལ་བའི་གི་ད་མཐུན་ཚོགས་ཤིག་ཡང་བཙུགས་གནང་བྱས་དང་རྡ་རམ་ས་ལ་ལ་ཡང་ལས་ཁུངས་དབུས་མ་དང་ཨ་ནི་ཡན་ལག་འདི་མང་པོ་ཡོད་པ་འདྲ་དེ་ནང་དེ་རིང་ང་ཚོ་ལས་རིམ་འདི་ཐོག་ལ་ཡང་དབུས་ལས་ཁུངས་ཀྱི་ཚོགས་གཙོ་བསྟན་འཛིན་བདེ་ཆེན་ལགས་དང་དེ་ནས་ད་ལྟ་རྒྱ་གར་ལྷོ་ཕྱོགས་ནས་ལྷོ་ཕྱོགས་ཡན་ལག་གི་སྤྱི་ཁྱབ་དྲུང་ཆེ་རིན་ཆེན་སྐྱིད་ལགས་གདན་འདྲེན་ཞུས་བྱས་ང་ཚོ་རླུང་འཕྲིན་གསན་མཁན་རྣམ་པ་ཚོ་ལ་ཡང་ད་ཁྲིམས་ལུགས་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས་རེད་ལྷག་པར་དུ་བོད་པའི་ད་ལྟའི་དམངས་གཙོའི་སྒྲོམ་གཞི་འདིའི་ནང་ལ་ཡང་ཁྲིམས་ལུགས་ཀྱི་ལས་དོན་འདི་གལ་གནད་ཆེ་ཆུང་ག་འདྲ་ཆགས་ཀྱི་ཡོད་རེད་ཟེར་འདི་སྐོར་ལ་ཡང་བཀའ་བསྡུར་ཞུ་གི་ཡིན། བདེ་ཆེན་ལགས་དང་རིན་ཆེན་སྐྱིད་ལགས་དང་པོ་ཐོག་མར་དེ་ང་ཚོའི་ལས་རིམ་འདི་ཐོག་ཕེབས་པར་དང་པོ་ཐོག་མར་འཚམས་འདྲི་ཞུ་ཡ་དང་ཨ་ནི། དང་པོ་དེ་བདེ་ཆེན་ལགས་འདི་གཅིག་གསུངས་དང་ད་ལྟ་རྣམ་པ་ཚོའི་ཚོགས་པ་འདི་གལ་ཆེ་ཆུང་ག་འདྲ་རེད་འདི་ག་འདྲ་བྱུང་བ་རེད་བྱུང་རིམ་པས་གཅིག་གསུངས་དང་ལོ།
ཨ། ད་ང་ཚོ་ཚོགས་པ Tibetan Legal Association བོད་སྐད་ཐོག་ནས་ཞུས་ན། བོད་པའི་ཁྲིམས་ལུགས་རིག་པ། འོ་འདི་དང་པོ་དང་པོ་ང་ཚོ་ད་ཉིས་སྟོང་བཅུ་བཞི་ལོ་ལ་ཁྲིམས་ཞིབ་ལྷན་ཁང་གི Tibetan Legal Fraternity གི Meeting ཅིག་ཚོགས་འདུ་ཅིག་དང་པོ་ཉིས་སྟོང་བཅུ་བཞི་ལོ་ལ་ཚོགས་ར། འོ་འདི་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་དང། ཁྲིམས་ཐོན་པ་ཁྲིམས་ཀྱི་སློབ་སྦྱོང་ཐོན་པ་དང་ཨ་ནི། ཁྲིམས་ཀྱི་ཐོག་ལས་ཀ་བྱེད་མཁན། Lawyer Tibetan Lawyers། ཨ་ནི་འོ་འདི་གི་ཐེངས་མ་དང་པོ་མཉམ་དུ་ལ་འཛོམས་ཡ་དེ་ཐེངས་མ་དང་པོ་དེ་གོ་སྐབས་བྱུང་རེད་ཁྲིམས་ཞིབ་ལྷན་ཁང་གི་དེ་ཚོགས་འདུ་དེ་ལ། ཨ་ནི་དེ་དུས་སྐབས་ལ་རྒྱ་གར་བྱས་ཨ་ནི་ཕྱི་རྒྱལ་བྱས་ཨེ་འདྲ་བྱས་ནས་ད་མི་གསུམ་ལྔ་བཅུ་སུམ་ཅུ་ནས་ལྔ་བཅུ་དབྲག་ལ་ད་འཛོམས་ཐུབ་ཡོད་ར་ཐེངས་དེ་སྐབས་ལ། ཨ་ནི་དེ་དུས་སྐབས་ལ་གོ་བསྡུར་གྱི་བྱས་ཀ་བྱུང་རེད་ར། ལངས་ལ། ཚང་མ་ཚང་མ་ཁྲིམས་ཁྲིམས་ཁང་ནང་ཕྱག་ལས་གནང་མཁན་རྐྱང་རྐྱང་རེད་པས་ཡང་སློབ་ཕྲུག་འདྲེས་ཡོད་རེད་པས། ཁྲིམས་ཁང་ནང་ལ་ཕྱག་ལས་གནང་མཁན་མ་རེད་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཡོད་རེད་ཨ་ནི། ཁ་ཤས་ཨ་ནི་ད་བོད་པ་སྤྱི་ཚོགས་ནང་ལ་ང་ཚོ་ཁྲིམས་ཀྱི་སློབ་སྦྱོང་ཐོན་རྒྱུ་མང་པོ་ཞིག་ཁྲིམས་ཀྱི་ལས་ཀ་མ་བྱེད་མཁན་ཡོད་རེད་པས་འདི་འདྲ་འདྲ་བོ་བྱས་ཨ་ནི། ད་ཁྲིམས་ཐོན་ནས་ལས་ཀ་བྱེད་མཁན་དཔེ་ཉུང་ཉུང་རེད། ཨ་ནི་འདི་འདྲ་ཡིན་དུས་སྐབས་ལ་ཚང་མ་ད་ཁྲིམས་ཀྱི background ཡོད་རྒྱུ་ཁྲིམས་ཀྱི་ད legal གྱི་སློབ་སྦྱོང་བྱེད་རྒྱུ་ཡང་མ་གཞི། ད་ཁྲིམས་ཀྱི་སློབ་སྦྱོང་འགྲོ་བསྡད་རྒྱུ་ཅིག། ཨེ་འདྲ་འདྲ་བོ་གཅིག་གི་འཛོམས་ཡ་གཅིག་བྱུང་འོག་རང་ཉིད་མ། ལགས་སོ། ཉིས་སྟོང་བཅུ་བཞི་ལོ་ལ། ལོ་ལ། ཨ་ནི་འོ་འདི་ཚོགས་དུས་སྐབས་ལ meeting དེ་ཚོགས་དུས་སྐབས་ལ་ཨ་ནི་སྐུ་མདུན་གྱི་མཇལ་ཁ་བྱུང་ཡོད་པས་ཨ་ནི་སྐུ་མདུན་གྱི་མཇལ་ཁ་སྐབས་ལ་སྐུ་མདུན་གྱིས་དཔེ་ཁྲིམས་ཀྱི་སློབ་སྦྱོང་བྱེད་རྒྱུ་དེ་ཚོ་ལ་དཔེ་མཉེས་པོ་གནང་འགྲོ་བསྡད་དུས་སྐབས་ལ། ཨ་ནི་གོང་ས་མཆོག་གིས་ཨེ་འདྲ་གསུངས་ཡོད་པས་ཀྱིས། ང་ཚོ། བོད་པ་ནང་ལོགས་ལ་འདི་འདྲ་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་དེ་ཚོས་ཀྱང་ཚོགས་པ་ཞིག་བཟོས་ནས་བོད་པར་ཁྲིམས་ཀྱི་དཀའ་ངལ་འཕྲད་མཁན་དེ་ཚོ་ལ་རོགས་པ་བྱེད་ཐུབ་ན་དཔེ་ཡག་པོ་ཡོང་ས་རེད་གོང་ས་མཆོག་གིས་གསུངས་ཡོད་པ་དེ་དུས་སྐབས་ལ། ཨ་ནི་དེ་ནས་བྱས་ནས་ཨ་ནི་ཉིས་སྟོང་བཅུ་བཞི་ལོར་བྱས། ཉིས་སྟོང་བཅུ་བཞི་ལོ་ལ་ཨ་ནི་ང་ཚོ་བོད་པ་གི Tibetan Legal Association འོ་འདི་བྱས་ནས་ང་ཚོ Tibetan Legal Association དེ་ཆགས་རེད་ཉིས་སྟོང་བཅུ་བཞི་ལོ་ལ། ཉིས་སྟོང་བཅུ་བཞི་ལོ་ལ་ཆགས་དུས་སྐབས་ལ་ཨ་ནི་བོད་པ་རྒྱ་གར་ནས་བྱས་ད་ཕྱི་རྒྱལ་ནས་བྱས་འདི་འདྲ་བྱས་ནས་བོད་པ་སློབ་སྦྱོང་ཁྲིམས་ཀྱི་སློབ་སྦྱོང་བྱེད་དང་བྱེད་བཞིན་པ་དེ་དུས་སྐབས་ལ་དཔེ་མང་པོ་ཡོད་རེད་ཁྲིམས་ཀྱི་སློབ་སྦྱོང་བྱེད་ཉིས་སྟོང་བཅུ་བཞི་དེ་ཚོའི་དུས་ཚོད་སྐབས་ལ་ད་ལྟ་འདྲ་བོ་ཡིན་ན་ཁྲིམས་ཀྱི་སློབ་སྦྱོང་བྱེད་དཔེ་ཉུང་ཉུང་ཆགས་ཡོད་རེད་ད་དེ་དུས་སྐབས་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཁྲིམས་ཐོན་ཚར་རྒྱུ་ཨ་ནི lawyer ཨ་ནི་རྒྱ་གར་གྱི་ཁྲིམས་ཁང་ནང་ལ practice བྱེད་མཁན་འདི་འདྲ་བྱས་ནས་རྒྱ་གར་ནང་ལ་བྱས་ཨ་ནི་ཕྱི་རྒྱལ་ནང་ལ་བྱས་འདི་འདྲ་བྱས་ནས་ཨ་ནི་མི་ལྔ་བཅུ་ཞིག་གི།

ཨཱ་ནི་འདི་གཉིས་ཀ་མཉམ་དུ་ལ་གཅིག་བྱས་ན་ཨཱ་ནི south chapter གཅིག་ཆགས་རེད་ད་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཉུང་ཉུང་ཉུང་དུ་ཉུང་དུ་འགྲོ་དུས་སྐབས་ལ་ཨཱ་ནི chapter གཅིག་ཟེར་ར south ཨཱ་ནི་ང་ཚོ་རྡ་རམ་ས་ལ་དེ head office བྱས་ནས་ད་ད་ལྟ་ཆ་ལ་ང་ཚོ་ལས་ཀ་ག་འདྲ་འདྲ་བོ་ཞིག་བྱེད་ཀྱི་ཡོད་ལབ་ན་ང་ཚོ་གི TLA གི་ནམ་རྒྱུན་ལས་ཀ་དེ་ཨེ་འདྲ་རེད་ད་བོད་པ་ལ་ཁྲིམས་ཀྱི་དཀའ་ངལ་འཕྲད་ཡོད་ན་འོ་འདི་ལ་རོགས་པ་བྱེད་ཡ་ཨཱ་ནི་ང་ཚོ TLA དང་པོ་དང་པོ་འགོ་བཙུགས་དུས་སྐབས་ལ་ང་ཚོ་གི Survey ཅིག་བྱས་པ་བོད་པ་གི་གཞིས་ཆགས་ཁག་དང་བོད་པ་གི་ཨཱ་ནི་དགོན་པ་ཨཱ་ནི་དགོན་པ། སློབ་གྲྭ། འདི་འདྲ survey བྱེད་དུས་སྐབས་ལ། ཁྲིམས་ཀྱི་དཀའ་ངལ་དཔེ་མང་པོ་འཕྲད་འོག་རང་གི་བོད་པའི་སྤྱི་ཚོགས་ནང་ཁྲིམས་ཀྱི་དཀའ་ངལ་མེད་པ་མ་རེད། དཔེ་མང་པོ་འཕྲད་འོག་རང་ཡིན་ནའི། དཀའ་ངལ་འཕྲད་གི། རྩ་བ་དེ་ལྟ་དུས་སྐབས་ལ་ཁྲིམས་ཀྱི་གོ་རྟོགས་དཔེ་ཉུང་ཉུང་ཁྲིམས་ཀྱི་སློབ་སྦྱོང་དཔེ་ཉུང་ཉུང། གོ་རྟོགས་ཉུང་ཉུང་ཡིན་དུས་སྐབས་ལ། ནོར་འཁྲུལ་མང་པོ་ཞིག་ཡོང་ཡ་དང། གཉིས་པ་དེ་ལ་སོ་སོ་ལ་དཀའ་ངལ་འཕྲད་དུས་སྐབས་ལ་གཏུགས་ས་དེ།

དགོན་པ་དང་ཨ་ནི་དགོན་པ་ཁག་བྱས་ཨ་ནི། དེ་བོད་པ་ནང་ལོགས་ལ NGO མང་པོ་ཡོད་རེད Civil Society ལ་ཚང་མ་ལ་ཁྲིམས་ཀྱི་གོ་རྟོགས་སྤེལ་ཡ་གི་ང་ཚོ་གི་ལས་ཀ་དེ་དང་པོ་ཆགས་འོག་ཁྲིམས་ཀྱི་ཐོག་ནས་སློབ་སྦྱོང་སྤྲད་ཡ། ཨ་ནི་དེ་ང་ཚོ་གི Issue བོད་པ་གི་ནང་ལོགས་ལ Issue ག་རེ་སླེབས་ས་ད་ལྟ་གི Issue ག་རེ་འདུག་འོ་འདི་དང་འབྲེལ་བའི་ང་ཚོ་གི་གོ་རྟོགས་སྤེལ་འོག་ལ
ཁྲིམས་ཀྱི་ཐོག་ནས།
ད་ལྟ་དེ་ཨ་ནི་ད་དེ་ང་ཚོ་གི། འདི་ནང་ལ་དྲི་བ་ཁ་ཤས་ཤིག་འདུག་དཔེར་ན། ད་ལྟ་ཚོགས་མི་སྔ་མོ་དང་པོ་ཉིས་སྟོང་བཅུ་བཞི་ལོ་འགོ་བཙུགས་གནང་དུས་ལྔ་བཅུ་ཟིན་བར་སོང་རེད་པ་ད་ལྟ་ཚོགས་མི་མང་རུ་ཕྱིན་ཡོད་རེད་ཉུང་རུ་ཕྱིན་ཡོད་རེད། ཚོགས་མི་ལྔ་བཅུ་ཡོད་དུས་ལྔ་བཅུ་ཡོད་རེད་ད་ད་ལྟ་དྲུག་ཅུ་ཟེར་བ་ཅིག་ཆགས་ཡི་འདུག་ཡིན་ནས་དཀྱུས་མ་ནང་ལ་ད་ག་འདྲེ་མང་པོ་ཡོད་རེད་ན་ང་ཚོ་གི་ཁྲིམས་ཀྱི་སློབ་སྦྱོང་བྱེད་རྒྱུ་མང་ཆེ་མང་པོ་ཅིག་ཁྲིམས་ཀྱི་ད་རྒྱ་གར་ནང་ལ་དཀའ་ཉེན་ཁ་ཆགས་ཡོད་ལབ་ན་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་དང་པོ་ནས་ཉུང་ཉུང་ཡོད་རེད་ཨ་ནི་གཉིས་པ་དེ་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་ཡ་དེ་དཔེ་གོང་ཆེན་པོ་ཆགས་ཡི་འདུག་ད།

ལ་རེད། Dropout བྱ་ཡི་འདུག་ཨ་ནི། ཁྲིམས་ཀྱི་སློབ་སྦྱོང་ལོ་ལྔ་ཐོན་ན་ཨ་ནི། ཁྲིམས་ཀྱི line དེ་ལ་མ་འགྲོ་ནས་ཨ་ནི་ཁོང་ཚོ divert དཔེ་ཤུགས་ཆེན་པོ་བྱ་ཡི་འདུག་ལས་ཀ་གཞན་པ་ལ་ད་ལྟ་འདི་རེད། གིས་གསུངས་སོང་བ་ཁྱེད་རང་གིས་ད་ལྟ་ཁྲིམས་ཀྱི་སློབ་སྦྱོང་བྱེད་མྱོང་ཡོད་དེ་འདྲའི་ཚོགས་འདུ་ནང་ལ་ཚོགས་མི་སྣ་མང་པོ་ཡོད། ཡིན་ནས་ཕྱག་ལས་དེ་གཞན་པ་གནང་གི་འདུག་གསུངས་པ་རེད་བ་དཔེར་ན་ད།

མང་ལོས་ཡོད་རེད་སློབ་སྦྱོང་གནང་མཁན་ག་ཚད་ཡོད་རེད། ནས་ད་ང་ཚོ་མང་ཆེ་འགྲོ་ཞིག་ད་ང་ཚོ་སློབ་གྲྭ་ལ་རང་ལས་ཡོད་རེད་ཚོགས་མི་མང་ཆེ་འགྲོ་ཞིག་ང་ཚོ་ད་ལྟ་གནས་བཞིན་པའི་ཚོགས་མི་ད actively འཛུལ་ཞུགས་བྱས་ཡོད་འདི་འདྲའི་ནང་ལོགས་ན་བཅུ་གྲངས་ཞིག་མ་གཏོགས་ཡོད་མ་རེད་ད་དེ་ཡིན་དུས་ཙམ་པ་ང་ཚོ་དེ་ཡིན་པ་ཡིན་ནས་ས་གནས་ག་བ་ལ་བསྡད་པ་ཡིན་ནས་ས་ཕྱོགས་ག་བ་ལ་ཡོད་པ་ཡིན་ནས་འདི་ང་ཚོའི་དམིགས་སུ་བཀར་ནས་དེ་འདྲའི་དཀའ་ངལ་ཤུགས་ཆེན་པོ་འདི་འདྲ་ད་ཡོད་མ་རེད་ག་རེ་ལབ་ན། ང་ཚོ་ཡི་ལས་འགུལ་སྤེལ་འདི་མང་ཆེ་འགྲོ་ཅིག། དྲ་རྒྱ་ཐོག་ལ། དྲ་རྒྱ་ཐོག་ནས་ནི་དེ་ཞིག་གོ་རྟོགས་སྤེལ་ཡ་དང། ཨ་ནི་ད་ལྟ་ཆོ་ད་ལྟ་ཆ་ནས་ཡིན་པ་ཡིན་ན་ང་ཚོ་ཡི་མང་ཆེ་རུ་དེ་ག་ལ་ཤུགས་རྒྱག་གི་ཡོད་ལབ་ན། ཨ། YouTube ལ་བརྙན་ཐུང་འདི་འདྲ་བཟོས། དེ་འདྲའི་སྒང་ལ་ཤུགས་རྒྱག་དུས་ཙམ་པར་ད་ར་ས་གནས་ག་བ་ལ་ཡིན་ནས་བརྙན་ཐུང་འདི་འདྲ་བཟོས་ཐུབ་ཀྱི་ཡོད་རེད། ང་ཚོ་ས་གནས་ག་བ་ལ་ཡིན་ནས Meeting འདི་ཚོ་མང་པོ་ཚོགས་ཐུབ་ཀྱི་རེད་ཡིན་ནའི། དཀའ་ངལ་ཤུགས་ཆེ་ཤོས་དེ་ག་རེ་རེད་ལབ་ན་ང་ཚོ་ལོ་རིམ་ནང་ལོགས་ལ་མཛད་སྒོ་ལབ་ན་ད་ག་ལ། ལས་རིམ་ཤུགས་ཆེ་ཤོས་དེ་ག་རེ་རེད་ལབ་ན་ང་ཚོ་ས་གནས་བོད་པ་ས་གནས་དེ་ཚོ་ལ་འགྲོ་བྱས་ནས་ཁྲིམས་ཀྱི་གོ་རྟོགས་སྤེལ་ཡ་ཡིན་ན་རེད། ཁོ་ཚོའི་དཀའ་ངལ་སེལ་ཐབས་བྱེད་ཡ་ཡིན་ན་རེད། ཨཱ་ནི་ང་ཚོ་དེ་བྱེད་ཀྱི་ཡོད་རེད་སློབ་གྲྭ་ཁག་ལ་འགྲོ་བྱས། ག་ལ། ཁྲིམས་ཀྱི་ལམ་ཀ་དེ་ལེན་པ་ཡིན་ན་ལམ་ཀ་ག་རེ་ག་རེ་ཡོད་རེད་དེ་འདྲ་བྱས་ནས་ནི་ཁྲིམས་ཀྱི། Career Guidance དེ་འདྲ་སྟེར་གྱི་ཡོད་རེད། དེ་ཡིན་དུས་ཙམ་པར་ད་ར་དེ་དུས་ཨཱ་ནི། མི་དངོས་སུ་དེ་འདྲ་འགྲོ་མཁན་དེ་ཉུང་ཉུང་ཆགས་ཀྱི་ཡོད་རེད་ད་ད་ལྟའི་ཆ་ནས་ཡིན་ན། སྔོན་མ་འདྲ་བོ་ཡིན་ན་དེ་འདྲ་ལྔ་བཅུ།

གཞན་པ་ང་ཚོ་ཡང་སློབ་གྲྭ་ཁ་ཤས་ལ་འགྲོ་དུས Job profession དེ་དཔེ་ཡག་པོ་ད་འདི་སློབ་སྦྱོང་བྱས་ན Management བྱས་ན MBA བྱས་ན་ད་དེང་སང་དཔེ་ལས་ཀ་ཡག་པོ་རག་གི་ཡོད་རེད་ཨེ་འདྲ་གཏམ་ཅིག་ལབ་ཡ་ཡོད་རེད་ད་ཚིག་ང་ཚོ་ཚིག་དེ་བཅད་བེད་སྤྱོད་བྱེད་ཀྱི་མེད་བོད་པའི་སྤྱི་ཚོགས་ནང་ང་ཚོ་སློབ་གྲྭ་ནང་ལ་འགྲོ་དུས་ག་རེ་ལབ་ཀྱི་རེད། ཁ་ཅིག་ཁྲིམས་འདི་ཁྲིམས་ཀྱི་སློབ་སྦྱོང་འདི་ད་སྤྱི་ཚོགས་གཞན་པ་བྱས་ན་ད་དཔེ་ཡག་པོ་བརྩི་གི་རེད་ཨ་ནི་ད Business ཕྱོགས་ནས་བརྩིས་ན་བོད་པས Business ཡག་པོ་བརྩི་གོ་རེད་ཨ་ནི་ལས་ཀ་དེ་དཔེ་མི་ལ་རོགས་པ་བྱེད་ཡ་ན་ལས་ཀ་དཔེ་ཡག་པོ་རོགས་པ་དངོས་གནས་བྱེད་ཐུབ་ངེས་ཀྱི་ལས་ཀ་ཅིག་རེད་ར་ཡིན་ནས་ད་བོད་པ་སྤྱི་ཚོགས་ནང་འདི་ཨ།

དངོས་ཡོད་གནས་སྟངས་རེད་བ་ད་ཡིན་ནའི་ཕྱོགས་གཞན་པ་ཅིག་ནས་བལྟས་ན་ང་ཚོ་གོ་སྐབས་ཡོད་མ་རེད་ཟེར་ན་ཡང་འདི་ག་འདྲ་ཡིན་ན་བསམ་བསམ་སྐབས་ལ་ཡང་འདི་དོགས་པ་ཆེ་ཡོད་རེད་དཔེར་ན་ཨ་རིའི་ནང་འདྲ་བ་ཡིན་ན་སི་ད་སྲིད་འཛིན་དང་སྲིད་བློན་དང་ལྟོ་ག་ས་དྲུང་ཆེ་དང་བློན་ཆེན་རིམ་པ་ཚོའི་ནང་ལོགས་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་རྒྱུ་དཔེ་མང་པོ་འདུག་བ་གྲོས་ཚོགས་འཐུས་མི་ཡིན་ན་རེད་ཆབ་སྲིད་པ་ཡིན་ན་རེད་ཁྲིམས་ཀྱི་སློབ་སྦྱོང་དེ་ཞེ་བོ་ཅིག་ད་རྒྱལ་ཁབ་འཛུགས་སྐྲུན་བྱེད་ཡ་ལ་གནད་འགག་ཞེ་བོ་ཅིག་ཆགས་ཡ་འདྲ་བ་ཅིག་དཔེར་ན་ད་མ་འོངས་པ་རྒྱལ་ཁབ་འཛིན་སྐྱོང་བྱེད་དགོས་ན

ཚུར་ལ་སླེབས་ནས་ཞབས་ཕྱི་ཞུ་ངེས་ཏེ་ཟིན་གྱི་ཡོད་འདུག་ཅེས་བརྗོད། རེད་དེ་ཡིན་པ་ཡིན་ནའི་ད་དཔེར་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དཔེར་ན་སྲིད་ཟུར་བློ་བཟང་སེང་གེ་ལགས་དང་ད་ལྟ་ད་ལྟ་དཔེར་ན་སུད་སི་དོན་གཅོད་འདྲ་བ་ད་ལྟ་ཧ་ཝར་འདྲ་བ་སློབ་སྦྱོང་གནང་རྒྱུ་དེ་མང་པོ་ཞིག Law School ནང་སློབ་སྦྱོང་ལ་གནང་འདུག་བ། ཁྱེད་ཚང་མ་ལ་ང་ཚོ་དཔེ་བལྟ་ས་རེད་བཞུར་བ་འདི་ག་རེ་བྱས་ནས་སྤྱི་ཚོགས་ནང་ལ་འདི་ག་རེ་བྱས་ནས་གཞོན་སྐྱེས་ཚོས་ཀྱི་འདི་བརྗོད་མ་ཐུབ་ཡ་རྒྱུ་མཚན་འདྲ་ཅིག་ག་པར་ཐུག་ཡོད་རེད་རིན་ཆེན་སྐྱིད་ལགས་ཁྱེད་རང་ག་རེ་ཡིན་མདོག་རྒྱུ་མཚན་འདྲ་བོ་ལབ་ན། ང་འདྲ་བོ་ཡིན་ན་ད་ར། ཁྲིམས་ལས་དེ་དེས་གལ་ཆེན་པོ་འདྲ་བོ་མཐོང་གི་འདུག་ར་ང་རང་ཆུང་ཆུང་སྐབས་སུ་ནས་དེས་ཅིག་དཀའ་ངལ་འདྲ་བོ་མང་པོ་འཕྲད་དུས་ཙམ་མ་ནི། ཁྲིམས་ཀྱི་གོ་རྟོགས་ཡོད་ན་ད་ར་ཡིན་གཅིག་མིན་གཅིག་ཁྲིམས་ནང་ལ་ཁྱད་ལས་པ་ཆགས་དགོས་མ་རེད། ཡིན་ནའི་སོ་སོ་དེང་སང་འདྲ་བོ་ཡིན་ན་འཛམ་གླིང་འགྱུར་ལྡོག་ཤུགས་ཆེན་པོ། ཟ་སྟངས་འཐུང་སྟངས་འགྲོ་སྟངས་ཚང་མ་ལོ་ལེགས། འགྲོ་སྟངས་ཏག་ཏག་ཅིག་མ་ཤེས་ན་ཁྲིམས་ཀྱི་དཀའ་ངལ་ཤུགས་ཆེན་པོ་འཕྲད་འགྲོ། ལར་གྱི་བཤད་སྟངས་ཅིག་མ་འགྲིག་ནས་ཁྲིམས་དཀའ་ངལ་ཤུགས་ཆེན་པོ་འཕྲད་གོ། དེ་ཡིན་དུས་ཙམ་མ་ང་ཚོ་ཡིན་གཅིག་མིན་གཅིག་ཁྲིམས་ཁང་ནང་ལས་ཀ་བྱས་དང་ཡིན་གཅིག་མིན་གཅིག་ཁྲིམས་ཀྱི་ལམ་ཀ་སྒང་འགྲོ་དགོས་ཡོད་རེད་བསམ་གྱི་མི་འདུག་ར་ཡག་ང་འདྲ་བོ་ཡིན་པ་ཡིན་ནའི། འོ་འདྲ་བྱས་ཙང་ང་ཚོ་ནམ་རྒྱུན་སློབ་གྲྭ་ཁག་ལ Career Guidance དང་དེ་འདྲའི་སྤྲེལ་ཁ་འགྲོ་དུས་ཙམ་ཡིན་གཅིག་མིན་གཅིག་ཁྲིམས་ཀྱི་གལ་ཆེ་ཤོས་དང་ག་འདྲས་གལ་ཆེན་པོ་ཆགས་ཀྱི་ཡོད་མེད་འདིའི་སྒང་ལ་ཤེས་དབོར་མི་འདུག།

ཁྲིམས་ལ་དཔེ་ཆ་ཡང་མང་པོ་འདྲ་བོ་ལྟ་དགོས་རེད། དེའི་སྒང་དེ་ལ་སོ་སོའི་དུས་ཚོད། ཨ་ནི། མང་ཆེ་འདྲ་བོ་ཅིག་ལ་ལོ་ལྔ་བྱེད་དུས་ཙམ་མ་མི་མང་ཆེ་འདྲ་བོ་སོ་སོའི་རོགས་པ་མང་ཆེ་འདྲ་བོ Master ཐོན་འགྲོ་གི་རེད། སོ་སོ་གཞི་ནས Bachelor ཐོན་གོ་ར། དེ་འདྲ་བོ་ཡིན་དུས་ཙམ་མ་ད་ར། ལྟ་ཕྱོགས་ག་ནས་བལྟས་པ་ཡིན་ནའི་ད་ར། ཁྲིམས་ཀྱི་སློབ་སྦྱོང་བྱེད་དུས་ཏེ་ཅིག་དཀའ་ལས་ཁག་པོ་འདྲ་བོ་ཆགས་གོ། ཡིན་ནའི་ད་ར་སྤྱི་ཚོགས་ནང་ལོགས་སུ་འགྲོ་དུས་ཙམ་མ་སོ་སོ་ཡི་འགྲོ་སྟངས་འགྲོ་ལུགས་ཚང་མ་ཡག་པོ་ཧ་གོ།

ད་མགོ་བཙུགས་འདུག་ག་ལ་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་རེད་ཨེ་འདྲའི་དཀའ་ངལ་ཅིག་མགོ་བཙུགས་འདུག་ག་བོད་པ་ཚང་མ་ཁྲིམས་ལ་དོ་སྣང་ཅིག་ཆགས་ཤག་ད་ལྟ་འདི་ལ་ཨེ་འདྲ་ཨ་ནི་ཨེ་འདྲ་དཀའ་ངལ་འཕྲད་ཡ་འདི་བས་དེས་ཕྱོགས་གཅིག་ལ་བལྟས་ན་དཔེ་བོད་པ་དེ་ཚོ་ལ་མིག་ཁ་ལ་མིག་གདངས་མཁན་ཞིག་འདྲ་བོ་ཆགས་ཤག་ར།
ལོ་སོང་སོང།
དོ་སྣང་ཆེ། ཁྲིམས་ཐོག་ལ་དཔེ་དོ་སྣང་ཆེན་པོ་ཆགས་ཤག་བོད་པ་ད་ལྟ Issue དེ་བྱུང་མེད་ཆེ་ནས་ད་ང་ཚོ་སྤྱི་འཐུས་གྲོས་ཚོགས་ནས Issue བྱུང་ཁྲིམས་ལ་དོ་སྣང་ཡོད་བ་འདྲ་བོ་ཅིག་སྔོན་མ་འདྲ་བོ་བྱས་ན་ཁྲིམས་ལ་དོ་སྣང་མེད་པ་ཅིག་ཁྲིམས་ད་བོད་པ་སྤྱི་ཚོགས་ནང་ལ་ཨེ་འདྲ་འདྲ་བོ་ཆགས་ཤག་ར་ང་ཚོ་ནམ་རྒྱུན་དཀའ་ངལ་ཅིག་འཕྲད་ན་ནང་འགྲིག་བྱས་ནང་འགྲིག་གན་རྒྱ་བྱས་ནས་ཡར་སླེབས་རྒྱུ་འདྲ་བོ་ཞིག་བྱེད་འདུག་ག་ལ་ཨ་ནི་ཁྲིམས་དང་འབྲེལ་བ་དེ་མེད་བ་འདྲ་བོ་ཅིག་ཁྲིམས་དང Disconnect འདྲ་བོ་དེ་དེ་དོན་དག་དེ་ཨེ་འདྲ་འདྲ་བོ་ཞིག་མཐོང་གི་འདུག་ར་ད་ང་ཚོས་ཀྱི་སྔོན་མ་འདྲ་བོ་བྱས་ན་གལ་གང་འདྲ་བོ་ཡིན་ན་ཨ་ནི

ཁ་བྱ་ཡས་བཅོ། Interest ད་ད་ལྟ་བགྲོས་ན་ཁྲིམས་ཀྱི་ཁ་ཉིན་སོ་སོ Personal Level ལ་བྱ་ཡས་བྱེད་ཡིན་པ་བྱེད་ད། ང་ཚོས་ཀྱི་སྤྱི་འཐུས་གྲོས་ཚོགས་ནང་ལ Intro ཁྲིམས་ཀྱི་ཁ་ཉིན་ཤུགས་ཆེན་པོ་འཕྲོད་ཐུབ་པ་བོད་པ་ཚང་མས་དོ་སྣང་ཆེན་པོ་ཆགས་ཤག་ད་ལྟ་དུས་ཚོད་འདི་ལ་ང་རང་གྱི་ལྟ་ཚུལ་ལྟ་ཕྱོགས་འདི་ལ་བལྟ་ན། རྣམ་པ་ཚོ། ཨ་ནི་ངའི་བསམ་པ་ལ་ད་ད་དུང་ཡར་རྒྱས་འགྲོ་གི་རེད་བསམ་གི་འདུག་ད་དུང་བོད་པ་ནང་ལོགས་ལ།
ཁྱེད་རང་ཚོ་ཚོགས་པ་ལ་ཡ་ད་རེ་གོ་སྐབས་གསར་པ་འགྲོ་གི་མ་རེད་པས་དེ།

འདི་དཔེ་དཀའ་ངལ་ཆེན་པོ་ཆགས་ཤག་ད་ལྟ་ད་ལྟ་དུས་ཚོད་འདི་ལ་ང་ཚོས་འདི་ལྟར་ལས་ཀ་བྱེད་ལས་ཀ་སྤེལ་བའི་ཚིག་ལྟ་འདུག་ག་ལ། ཁ་ཆེ་ན་ནས་རྒྱ་གར་འདྲ་བོ་བྱས་ན་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་དེ་ཚོ Company ཆེན་པོ་ལ་ལས་ཀ་བྱེད་མཁན་ཡོད་རེད་ཨ་ནི Litigation Case ག་དེ་ལ་དཔེ་ཤུགས་ཆེན་པོ་འགྲོ་བར་ད Litigation ལ Background ཕ་མ་དང་སྤུན་ཀྱག་འདྲ་བོ་ཡོད་ཁྱོད་ཆུ་མ་ཤེས་རྒྱ་གར་སྤྱི་ཚོགས་ཡོད་ན་དཔེ Survive བྱེད་དཔེ་དཀའ་ལས་ཁག་པོ་ཆགས་ཡོད་རེད་ལ། ཨ་ནི་བོད་པ་ནང་ལོགས་ལ་ད་དང་པོ་ནས་ཁྲིམས་ཀྱི Guidance རེད་དཔེ་དཀའ་ལས་ཁག་པོ་ཆགས་ཡོད་བོད་པ་པོ་བོ་ཚང་མ་ལ་ཁྲིམས་ཁང་ཞིག་ནང་ལ་ལས་ཀ་བྱེད་བྱེད་དགོས་བསམ་ན།

ཁྲིམས་ཀྱི་སློབ་སྦྱོང་ཡོད་མཁན་ཞིག་ལ་ཡང་ལས་ཀའི་གོ་སྐབས་འདི་ཡག་པོ་ཡོད་མ་རེད་པས་ལོ་དེའི་རིན་ཆེན་གྱིས་ལ་ཁྱེད་རང་ཚོ་འདི་མིན་པ་ལྷོ་ཕྱོགས་འདྲ་བོ་ཡིན་ན་བེང་ལོར་དང་འདྲ་བོ་ལ་ཡང་གོ་སྐབས་འདི་ཡོད་མ་རེད་པས་ལོ། ཨ་ལས་དེ་འདྲ་ཡིན་ན་ད་ར། ད་ཡང་ང་ལས་ཀ་བྱས་རྗེས་འདི་འདྲ་ཉམས་མྱོང་ཡོད་མ་ར་ནི་ང། དེ་ཡིན་ནས་ད་ངས་ཁྱེད་རང་ཚོ་ཚོགས་པ་བཙུགས་འདུག་བ་ལ་ཡང། ངའི་བསམ་ཚུལ་འདྲ་བོ་ལབ་ན་ད་ར། གལ་སྲིད་སོ་སོ་ལ་འཇོན་ཐང་འདྲ་བོ་ཡོད་ན་ད་ར། ཚོས་གོ་སྐབས་དེ་དག་ཡོད་ར།

རེ་བ་འདྲ་བོ་རྒྱབ་ཆོག་རེད་པས་ད་ལྟ་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱ་གར་གྱི་སྤྱི་ཚོགས་ནང་ལ་ཕར་ཐིམ་བསྡད་རྒྱུ་གི་ཁྲིམས་ཀྱི་སློབ་སྦྱོང་ཡག་པོ་བྱས་ཡོང་རྒྱུ་ད་ལྟ་ཡང། ཚུར་རྗེས་མ་བོད་པའི་སྤྱི་ཚོགས་ནང་དགོས་མཁོ་དེ་འདྲ་བྱུང་བའི་སྐབས་ལ་ད་ད་ལྟ་ཁྲིམས་ཞིབ་པ་བསྐོ་ཡག་ལ་ཡིན་ནས་ད་ལྟ་ཆ་རྐྱེན་དེ་འདྲ་མང་པོ་ཅིག་ཞུ་བའི་གུ་བཤངས་བྱེད་ནའི་རག་གི་མི་འདུག་ཨ་འདི་ཚུར་འདྲེན་ཡག་ཅིག་ག་རེ་བྱེད་ཐུབ་ཡ་ག་རེ་ཡོད་རེད། ངའི་ལྟ་ཕྱོགས་འདྲ་བོ་ཡིན་ན་ད་ར། གལ་སྲིད་བོད་པ་ནང་ལོགས་ལ་དགོས་ཡོད་ཅེས་རེ་སྐུལ་འདྲ་བོ་ཞུས་ན་ད་ར། ཡོང་གི་རེད་བསམ་གི་འདུག་ར་ཡིན་ནའི་དེ་ཡང་སོ་སོ་ཡི་གདམ་པ་འདྲ་བོ་ཆགས་བསྡད་ཡོད་ར་ནི་ངའི་འདི་ཡོང་གི་རེད་འདི་ལྟར་ལབ་ཐུབ་མ་ར། ལ་རེད། རྒྱང་པར་ལྟ་ར་དགོས་ཡོད་ཅེས་རེ་སྐུལ་འདྲ་བོ་ཞུས་ན་ད་ཡོང་གི་རེད་བསམ་གི་འདུག་ར་ག་ན་ན་སོ་སོ་བོད་པ་ཅིག་རེད་བོད་པ་བོད་པ་ཅིག་ཡིན་པའི་ཆ་ནས་འགན་ཁུར་ཡོད་ར་ཡ་དེ་ཡིན་དུས་ཙམ་པ་བོད་པ། དགོས་པའི་གནས་སྐབས་རེ་ལ་གཉིས་ཡོང་གི་རེད་བསམ་གྱི་འདུག་ར། ཡིན་ན་ཡང་འདི་ཡོང་གི་རེད་ཅེས་ཡོང་དགོས་རེད་ལབ་རྒྱུ་ང་ལ་ཡང་ཐོབ་ཐང་ཡོད་མ་རེད་ང་ཚོ་སུ་གཅིག་ལ་ཐོབ་ཐང་ཡོད་མ་རེད་ར། འདི་མི་རེ་ངོ་རེ་སོ་སོས་ཀྱིས་ཡོད་ཀྱི་མ་རེད།
ལ་རེད།
ང་བསམ་པ་ལ། ད་ཁྲིམས་ཀྱི་སློབ་སྦྱོང་བྱེད་རྒྱུ་དང་ཁྲིམས་ཀྱི་ལས་ཀ་བྱེད་སྡོད་རྒྱུ་དེ་ཚོ་ད་ལྟ་བོད་གཞུང་ལ་ད་བོད་པའི་སྤྱི་ཚོགས་ལ Asset འདྲ་བོ་ཆགས་ཡོད་རེད་བསམ་གྱི་འདུག་ར། འདི་ཁྲིམས་ཀྱི་གཅིག་པུ་ཁྲིམས་བཤེར་ལྷན་ཁང་གཅིག་པུ་མ་རེད། ད་ང་ཚོ Department མང་པོ་ཡོད་རེད་ཚང་མ་ལ།

ལྷན་ཚོགས་ས་གོ་རོ་རྣམ་པ་ཚོའི་ཚོགས་པ་འདི་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་ཡོད་རེད་བ་ད་དེ་འབྲེལ་བ་ཅིག་མཐུད་ཐུབ་མ་ཐུབ་ད་ལྟ་བཀའ་ཤག་ལ་འབྲེལ་བ་མཐུད་ཐུབ་ཡོད་མ་རེད་གསུང་གི་འདུག་ག་ད་དཔེར་ན་སྤྱི་འཐུས་ལྷན་ཚོགས་ལ་འབྲེལ་བ་དམིགས་བསལ་ད་དམ་འབྲེལ་བ་འདི་ཡོད་དེ་ནས་དམ་པོ་ཞེ་པོ་ཅིག་ཡོད་པའི་བཟོ་འདྲ་ཞིག་མེད་པ་འདུག་གསུང་གི་འདུག་ག་བྱེད་དུས་ཙམ་པ་དེ་བྱུང་བ་ཡིན་ན་མ་འོངས་པ་རྣམ་པ་ཚོའི་ཚོགས་པ་འདི་རྒྱ་བསྐྱེད་ཡ་ལ་ཡིན་ནས་ཕན་ཐོགས་ཡོང་ཡས་ཀྱི་རེ་བ་འདྲ་བོ་ཅིག་རྒྱབ་ཆོག་གི་རེད་བ་ལོ།

གནང་ཡག་མང་པོ་ཞེ་པོ་ཅིག་ཡོད་དེ་བ་གཅིག་ད་རེས་བཀའ་མོལ་དེ་ནས་གསལ་པོ་ཞེ་པོ་ཅིག་འཕྲོད་ཡོང་གི་འདུག་ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལ་ད་ལྟ་དམངས་གཙོའི་གི་འཕེལ་རིམ་ཐོག་ལ་འགོག་རྐྱེན་ཕྲན་བུ་ཕྲན་བུ་འཕྲད་བསྡད་པ་འདི་ནང་ལོགས་ལ་ཡང་ཚོགས་པ་འདི་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་པ་འདི་དེ་ནས་གསལ་པོ་ཆགས་ཀྱི་འདུག་རྣམ་པ་ཚོ་ཕྱག་ལས་མང་པོ་གནང་ཡག་ཡོད་པ་འདྲ་ད་དུང་མུ་མཐུད་ནས་འདི་གའི་འདིར་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་གི་ཡིན་བདེ་ཆེན་ལགས་དང་རིན་ཆེན་སྐྱིད་ལགས་དེ་རིང་ལས་རིམ་འདི་ཐོག་ཕེབས་པ་ཐུགས་རྗེ་ཆེ་ཞུ་གི་ཡིན་བཀའ་དྲིན་ཆེ། ཐུགས་རྗེ་ཆེ་མོ་ཐུགས་རྗེ་མོ།

ཨབ་ཏུ་ལ། Abdu Rahman། སྤྱི་ཟླ་ལྔ་པའི་ཚེས་བཅུ་ཉིན་ལྷོ་ཀོ་རི་ཡ་ནས་ཉི་ཧོང་ནང་ཁོང་གི་གྲོགས་པོ་ཞིག་ཐུག་འཕྲད་དུ་བསྐྱོད་པའི་ལམ་བུར་གནམ་ཐང་ནས་ཁོང་ལ་དྲི་ཞིབ་བྱེད་བཞིན་པའི་གནས་ཚུལ་ཞིག་གྲོགས་པོར་ཡིག་ཐུང་ཞིག་བསྐུར་བའི་རྗེས་གར་སོང་ཆ་མེད་དུ་གྱུར་ཡོད་པ་རེད། ཡིན་ནའི་ཨབ་ཏུ་ལ་སློབ་སྦྱོང་བྱེད་སའི་ལྷོ་ཀོ་རི་ཡའི་སོལ་ནང་ཡོད་པའི Kookmin སློབ་གྲྭ་ཆེན་མོའི་སྤྱི་པའི་ལས་དོན་གཞུང་ལས་ཁང་གིས་སློབ་མ་དེ་ལྷོ་ཀོ་རི་ཡའི་ནང་ལ་ཡོད་མུས་ཡིན་པ་དང་རྒྱུན་དུ་ནས་སློབ་གྲྭའི་དགེ་རྒན་ཆེན་མོ་སོགས་དང་འབྲེལ་བ་ཡོད་མུས་ཡིན་པའི་སྐོར་ཨེ་པི་གསར་འགྱུར་བརྒྱུད་ལམ་ལ་འགྲེལ་བརྗོད་བྱས་ཡོད་འདུག། ལོ་ལྟར་དཔེ་སྲོལ་ཆགས་པའི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིང་གནམ་བདེ་སྒོ་མོའི་ཐང་ཆེན་གྱི་དམངས་གཙོའི་ལས་འགུལ་ལ་རྒྱ་ནག་གཞུང་གིས་དྲག་གནོན་བྱས་པའི་དུས་དྲན་དྲུག་བཞིའི་དོན་རྐྱེན་བྱུང་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་དེ་ཟིན་པའི་གཟའ་མཇུག་ནས་འགོ་བཙུགས་ཡོད་པ་དང་ཁ་ན་ཏའི་གྲོང་ཁྱེར Toronto དང Vancouver བཅས་སུ་མི་བརྒྱ་གྲངས་ཁ་ཤས་ལས་འགུལ་ནང་མཉམ་ཞུགས་གནང་ཡོད་ཅིང། ད་ལོའི་ལས་འགུལ་དེ་བཞིན་དྲུག་བཞིའི་དོན་རྐྱེན་མ་བརྗེད་རྒྱ་ནག་གི་བཙོན་འོག་གི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་བྱས་ཡོད་པ་དང། ཆབས་ཅིག་རྒྱ་ནག་གཞུང་གིས་ཁ་ན་ཏར་སིམ་འཛུལ་དང་ཐེ་གཏོགས་འཇིགས་སྐུལ་གྱི་བྱ་སྤྱོད་ལ་ངོ་རྒོལ་བྱས་ཡོད་པ་རེད། ཨ་མི་རི་ཀས་ཨ་རི་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གཉིས་གཟའ་པ་སངས་ཉིན་སིང་ག་པོར་འཚོགས་རྒྱུའི་ལོ་འཁོར་བདེ་འཇགས་སྐོར་གྱི་ལྷན་ཚོགས་སྐབས་ཐུག་འཕྲད་གནང་རྒྱུའི་དགོས་འདུན་བཏོན་ཡང། རྒྱ་ནག་གིས་དེར་ངོས་ལེན་བྱས་མེད་པར་བརྟེན། དེ་ནི་རྒྱལ་ཁབ་ཆེན་པོའི་འབྲེལ་བ་ཛ་དྲག་ཏུ་ཕྱིན་ཡོད་པ་མཚོན་ཐུབ་རྒྱུ་ཡོད་ཅེས་གནས་ཚུལ་ནང་བཀོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་བསྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།